འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
མིའི་ལུས་ཀྱི་ཕྱིའི་གཟུགས་པོ་ཡི་འཕྲོད་བསྟེན་ལ་ལུས་རྩལ་རྩེད་པའི་བརྒྱུད་ནས་ཡར་རྒྱས་གཏོང་ཐུབ་པ་དང། ལུས་ཀྱི་ཤ་ཁུག་རྒྱས་པ་མིག་གིས་མཐོང་ཐུབ་ཀྱི་ཡོད་པ་ལྟར། མིའི་ནང་གི་ཀླད་པའི་འཕྲོད་བསྟེན་དང་ནུས་པ་ལ་ཡང་རྩལ་སྦྱོང་བའི་བརྒྱུད་ནས་ཡར་རྒྱས་དང་འགྱུར་བ་གཏོང་ཐུབ་ཀྱི་ཡོད་པ་བཅས་རེད། ཨ་མེ་རི་ཀའི་ཝེས་ཀོན་སན་གཙུག་ལག་སློབ་གྲྭ་ཡི་ཞིབ་འཇུག་པ་རྣམས་ཀྱིས་ཆེས་གསར་ཤོས་ཀྱི་ཀླད་པའི་བྱེད་ལས་པར་རྒྱག་པའི་འཕྲུལ་རྩལ་བེད་སྤྱོད་གཏོང་བའི་བརྒྱུད་ནས་ཞིབ་འཇུག་བྱེད་སྐབས། ཀླད་པ་ཡི་རྩལ་སྦྱོང་བའི་བྱ་བ་འདྲ་མིན་གྱིས་ཀླད་པའི་གནས་སྟངས་འཕོ་འགྱུར་གཏོང་ཐུབ་པ་གསལ་པོ་མཐོང་ཡོད་པ་རེད། དཔེར་ན་སྒོམ་རྒྱག་པའི་སྐབས་སུ་ཀླད་པ་ཡི་འཕྲོད་བསྟེན་ལ་ཕན་པའི་གནས་སྟངས་མང་པོ་ཡར་རྒྱས་འགྲོ་བ་མཐོང་གི་ཡོད་པ་ཞིག་རེད། དེ་ཡང་དབྱིན་ཇིའི་ནང་ལ Neuroplasticity ཟེར་བའི་ཀླད་པའི་བྱེད་ལས་ཡར་རྒྱས་འགྲོ་གི་ཡོད་པ་ཞིག་རེད། Neuroplasticity ཟེར་བ་དེ་ཕྱིས་སུ་བྱུང་བའི་ཤེས་རྟོགས་ལྟར་ན། དེ་ཡིས་ཀླད་པ་ཡི་འཕྲོད་བསྟེན་དང་ནུས་པ། རྒྱ་ཁྱོན། མཐུག་ཚད་བཅས་ཇེ་མཐོར་འགྲོ་གི་ཡོད་པ་བཅས་རེད། དེ་ནི་ལུས་རྩལ་རྩེད་དུས་ཤ་སྒུག་གི་གནས་སྟངས་དེ་ཆེ་རུ་དང་རྫོང་མཐོ་དུ་འགྲོ་གི་ཡོད་པ་དང་ཕྱོགས་འདྲ་བ་ཞིག་ཡིན་པ་རེད། དེ་ལྟ་བུའི་ནུས་པ་ཐོན་པའི་ཀླད་པའི། རྩལ་ཡག་ཤོས་དེ་སྒོམ་རྒྱག་རྒྱུ་དེ་ཡིན་པ་ཤེས་རྟོགས་བྱུང་འདུག་ཚན་རིག་པ་རྣམས་ཀྱིས་སྒོམ་རྒྱག་པ་དེས་ཀླད་པ་ཡི་ཕྱོགས་ཡོངས་ཀྱི་བསམ་བློ་གཏོང་བའི་ནུས་པ་ཡར་རྒྱས་གཏོང་གི་ཡོད་པར་ངོས་འཛིན་བྱུང་ཡོད་པ་རེད། མིའི་ཀླད་པ་ལ་གཞོགས་གཡས་གཡོན་གཉིས་ཡོད་པ་ལས། སྤྱིར་བཏང་ལ་བཤད་ན་གཡས་ཕྱོགས་དེ་ལུས་གཡོན་ཕྱོགས་སྟངས་འཛིན་བྱེད་མཁན་དེ་ཡིན་པའི་ཐོག་ལ་སྒྱུ་རྩལ་དང་གསར་གཏོད་སེམས་ཀྱི་ཚོར་བ། རྒྱ་ཆེ་སའི་ལྟ་ཕྱོགས། རོལ་དབྱངས་སོགས་དང་འབྲེལ་བ་ཡོད་པའི་བྱ་བ་བྱེད་མཁན་དེ་ཡིན་ཅིང། གཡོན་ཕྱོགས་ཀྱི་ཀླད་ཁམས་དེ་ལུས་གཡས་ཕྱོགས་སྟངས་འཛིན་བྱེད་མཁན་ཡིན་པའི་ཐོག་ལ། ཤེས་ཡོན་སློབ་སྦྱོང་དང་རྒྱུ་མཚན། དཔྱད་ཞིབ། སྐད་ཡིག། ཚན་རིག། ཨང་རྩིས་སོགས་ཀྱི་བྱ་བ་བྱེད་ཀྱི་ཡོད་པ་བཅས་རེད། སྒོམ་རྒྱག་པའི་ཕན་ཡོན་གྱིས་ཀླད་པའི་ཕྱོགས་ཡོངས་ཀྱི་ནུས་པ་ཡར་རྒྱས་དང་ཀླད་པའི་ཕྱོགས་གཉིས་ཀ་མཉམ་དུ་བེད་སྤྱོད་གཏོང་བའི་ནུས་པ། དེ་བཞིན་གནས་ཚུལ་ཁག་ཤེས་རྟོགས་བྱེད་པའི་ནུས་པ་མྱུར་ཚད་མཐོ་རུ་གཏོང་བ། གསར་གཏོད་ཀྱི་ནུས་པ་ཚད་མཐོ་རུ་གཏོང་བ། དཀའ་ངལ་ཁག་སེལ་བའི་བསམ་བློ་ཤུགས་ཆེ་རུ་འགྲོ་བ་དང་སློབ་སྦྱོང་བྱེད་པའི་ནུས་པ་ཆེ་རུ་འགྲོ་བ། སེམས་ཁམས་ཀྱི་ཚོར་བ་ཤུགས་ཆེ་རུ་འགྲོ་བ་དང་རང་གི་བློ་སྤོབས་ཆེ་རུ་འགྲོ་བ། བསམ་བློའི་ཚད་ལས་ཚད་མཐོ་རུ་འགྲོ་བ། རང་སྒེར་དང་སྤྱི་ཡི་ལས་དོན་གང་གི་ཐོག་ལ་ཡང་ལམ་ལྷོང་ཆེ་རུ་འགྲོ་ཐུབ་པ། རང་གི་མི་ཚེའི་འདུན་པ་འགྲུབ་རྒྱུ་ལ་བློ་བརྟན་དུ་འགྲོ་རྒྱུ། བསམ་བློ་རྩེ་གཅིག་ཏུ་གཏོང་བའི་ནུས་པ་སོགས་རྫོགས་མཐའ་མེད་པའི་ཁེ་ཕན་ཧ་ཅང་མང་པོ་ཞིག་ཡོད་པའི་སྐོར་ལ་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་རྟེན་གཞི་བྱས་པའི EOC སློབ་གཉེར་ཁང་ཟེར་བ་ཡི་འཕྲོད་བསྟེན་དང་སེམས་ཁམས་དང་འབྲེལ་བའི་སློབ་གཉེར་ཁང་གིས་གནས་ཚུལ་སྤེལ་འདུག་ཡང Help Guide dot org ཟེར་བའི་སེམས་ཁམས་དང་སྤྱི་དམངས་ཀྱི་སེམས་ཁམས་ཀྱི་འཕྲོད་བསྟེན་གྱི་ཤེས་བྱའི་སྐོར་ལ་གནས་ཚུལ་སྤེལ་མཁན་གྱི་དྲ་རྒྱ་ཞིག་ཐོག་ལ་མིའི་དྲན་པ་ཡར་རྒྱས་གཏོང་བའི་ཆེད་དུ་རྩལ་སྦྱོང་བའི་རྩ་བ་ཁག་དགུ་གསལ་སྟོན་བྱས་འདུག་སྤྱིར་བཏང་དབྱིན་ཇིའི་ནང་ལ་ཤོད་སྲོལ་ལ་ཁྱི་རྒན་གྱིས་སྒྱུ་རྩལ་གསར་པ་སྦྱོང་མི་ཐུབ་ཅེས་ཤོད་སྲོལ་ཡོད་ན་ཡང། ཚན་རིག་པ་ཁག་གིས་ཀླད་པ་ཡི་གནས་སྟངས་ཐད་ནས་བཤད་ན་གོང་ཞུས་ཀྱི་ཤོད་སྲོལ་དེ་ལ་རྒྱུ་མཚན་གང་ཡང་མེད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། འགྲོ་བ་མིའི་ཀླད་པ་ལ་མཚོན་ན་དེ་ལ་ཚད་མེད་པའི་འགྱུར་བ་གཏོང་བའི་ནུས་པ་ཡོད་པ་དང། མི་རྒན་གོག་ཆགས་དུས་ཀྱང་ཀླད་པ་ལ་འགྱུར་བ་གཏོང་བའི་ནུས་པ་མུ་མཐུད་ནས་གནས་རྒྱུ་ཡོད་པ་ཅིག་རེད། ནུས་པ་དེ་ལ་གོང་དུ་བརྗོད་ཚར་བའི་དབྱིན་ཇིའི་ནང་གི་ཚིག། Neuroplasticity། ཟེར་བ་དེ་ཡིན་འདུག་ཀླད་པ་དེའི་ནུས་པ་དེ་ལ་དགོས་ངེས་ཀྱི་རྩལ་སྦྱོང་བའི་གོ་སྐབས་བྱུང་ན་དེ་ལ་འགྱུར་བ་གཏོང་བའི་ནུས་པ་དེ་རྫོགས་མཐའ་མེད་པ་ཅིག་རེད། དེར་བརྟེན་ཁྱོད་ཀྱིས་རང་གི་ཀླད་པའི་ནུས་པ་དེ་སྟངས་འཛིན་བྱེད་ཐུབ་པ་ཞིག་ཡིན་པ་དང་དེ་ལ་ངོས་འཛིན་བྱེད་པའི་ནུས་པ་དང། གསར་པ་སྦྱོང་བར་བྱེད་པའི་ནུས་པ། དྲན་པ་ཡར་རྒྱས་གཏོང་བའི་ནུས་པ་བཅས་དུས་རྟག་ཏུ་ཡོད་པ་ཅིག་རེད། གོང་དུ་བརྗོད་པ་ལྟར། དེ་ལྟར་བྱེད་པའི་རྩལ་ཁག་དགུ་གོང་ཞུས་ཀྱི་ཚོགས་པ་ཡིས་གསལ་སྟོན་བྱས་པར། དང་པོ། ཀླད་པ་ལ་ལས་ཀའམ་རྩལ་རྩེད་འཇུག་དགོས་པ། མི་ལོ་ན་དར་མ་ཞིག་ལ་སླེབས་པའི་སྐབས་སུ་དེ་ཡི་ཀླད་པ་ལ Neuropathway འམ་ཀླད་ཁམས་ཀྱི་རྒྱུད་ལམ་ཟེར་བ། ཀླད་པ་དང་ལུས་ཀྱི་ཆ་ཤས་གཞན་བར་ལ་འབྲེལ་བ་བྱེད་པའི་རྒྱུད་ལམ་ཁག་ས་ཡ་མང་པོ་ཡར་རྒྱས་ཕྱིན་ཚར་ཡོད་པ་ཅིག་རེད། འོན་ཀྱང་གལ་ཏེ་ཁྱོད་ཀྱིས་རྒྱུད་ལམ་དེ་རྣམས་གཅིག་པུ་ལ་ལས་ཀ་བསྐུལ་ནས་བཞག་པ་ཡིན་ན། ཁྱོད་ཀྱི་ཀླད་པའི་ཕྱོགས་ཡོངས་ལ་འགུལ་སྐྱོད་གཏོང་བའི་གོ་སྐབས་སྤྲོད་ཀྱི་མེད་པ་དང་དེ་ལ་བརྟེན་ནས་ཕྱོགས་ཡོངས་ལ་ཡར་རྒྱས་འགྲོ་བའི་གོ་སྐབས་མེད་པ་ཅིག་རེད། དེར་བརྟེན་རང་གི་ཀླད་པའི་འཕྲོད་བསྟེན་ཡར་རྒྱས་གཏོང་དགོས་ན་དུས་དུས་སུ་རང་གི་ཀླད་པ་ལ་རྩལ་སྤྲུག་དགོས་པ་ཅིག་རེད། གཉིས་པ། ལུས་རྩལ་ཀྱང་རྒྱུན་དུ་ནས་བྱེད་དགོས་པ། སེམས་ཁམས་ལ་ཀླད་པ་ཡི་རྩལ་སྤྲུག་དགོས་པའི་རྒྱུ་མཚན་བྱས་ནས་ལུས་རྩལ་རྩེད་རྒྱུ་མཚམས་འཇོག་བྱེད་མི་རུང། ལུས་རྩལ་བྱེད་པ་ཡིས་ཀྱང་ཀླད་པ་གྲུང་པོ་གནས་རྒྱུ་ལ་ཕན་གྱི་ཡོད་པ་ཅིག་རེད། ལུས་རྩལ་བྱེད་དུས་ལུས་ཀྱི་ཕྱོགས་ཡོངས་སུ་དབུགས་རླུང་བཟང་པོ་ཤུགས་ཆེ་རུ་འགྲོ་གི་ཡོད་པ་དང། ཀླད་པ་ཡི་ནང་ལ་ཡང་དབུགས་རླུང་བཟང་པོ་འགྲོ་ཤུགས་ཆེ་རུ་གཏོང་གི་ཡོད་པ་དེ་ཡིས་ཀླད་པ་ཡི་ནུས་པ་སྤྱི་དང་ལྷག་པར་དུ་དྲན་པ་ཡི་ནུས་པ་ཆེ་རུ་གཏོང་གི་ཡོད་པ་ཞིག་རེད། གསུམ་པ། གཉིད་ཡག་པོ་ཁུག་དགོས་པ། མི་རྒན་པ་ཚོ་ལ་མཚོན་ན་དགོང་མོ་རེ་ལ་ཉུང་མཐའ་ལ་ཡང་ཆུ་ཚོད་བདུན་དང་ཕྱེད་ཀ་ནས་དགུའི་བར་དུ་གཉིད་ཁུག་དགོས་པ་ཞིག་རེད། བྱིས་པ་རྣམས་ལ་དེ་ལས་མང་བ་གཉིད་ཁུག་དགོས་པ་ཅིག་རེད། གཉིད་མ་འདང་བ་ཡིན་ན་ཀླད་པ་ལ་དྲན་པ་ཡི་ནུས་པ་དང་གསར་གཏོད་ཀྱི་ནུས་པ། དཀའ་ངལ་སེལ་བའི་ནུས་པ། དཔྱད་པ་བྱེད་པའི་ནུས་པ་སོགས་ཆ་ཚང་བ་ཞིག་གཏོང་མི་ཐུབ་པར་འགྱུར་གྱི་ཡོད་པ་དང། རྒྱུན་རིང་པོ་གཉིད་མ་ཁུག་ན་ལུས་སེམས་གཉིས་ཀ་ཡི་འཕྲོད་བསྟེན་ལ་སྐྱོན་ཆེན་པོ་ཡོང་གི་ཡོད་པ་ཞིག་རེད། དེར་བརྟེན་གཉིད་འདང་ངེས་ཉལ་དགོས་པ་དང། ཉལ་ཁ་ལ་ཀམ་པུ་ཊར་དང་གཟུགས་མཐོང་བརྙན་འཕྲིན་སོགས་བལྟ་རྒྱུ་མེད་པ། ཉིན་རེ་ལ་ཁོ་ཕི་སམ། ཚིག་ཇ་ཡི་འཐུང་ཚད་ཆུང་དུ་གཏོང་དགོས་པ་སོགས་རེད། བཞི་པ། གྲོགས་སྒྲིག་རྒྱུའི་དུས་ཚོད་གཏོང་རྒྱུ། གྲོགས་ཕོ་མོ་དང་མཉམ་དུ་ལྷུག་ལྷུག་བྱས་ནས་དུས་ཚོད་གཏོང་རྒྱུ་དང་དགོད་བྲོ་བའི་ལྟད་མོ་བལྟ་རྒྱུ་བཅས་བྱེད་དགོས་པ་ཞིག་རེད། མི་གཞན་དང་མཉམ་དུ་འབྲེལ་བ་ཡག་པོ་ཡོད་ཚེ་དེ་ཡིས་ཀླད་པའི་ནུས་པ་ཡར་རྒྱས་འགྲོ་རྒྱུ་ལ་ཕན་གྱི་ཡོད་པ་ཞིག་རེད། འགྲོ་བ་མི་ཟེར་བ་དེ་སྤྱི་ཚོགས་ཀྱི་སེམས་ཅན་ཞེས་བརྗོད་སྲོལ་ཡོད་པ་ལྟར། མི་ནི་མི་གཞན་དང་མཉམ་དུ་གནས་དགོས་མཁན་ཞིག་ཡིན་པ་དང། མི་ཡི་ཀླད་པ་དེ་མི་གཞན་དང་མཉམ་དུ་འབྲེལ་འདྲིས་བྱེད་པའི་བརྒྱུད་ནས་ཡར་རྒྱས་འགྲོ་གི་ཡོད་པ་ཞིག་རེད། ཞིབ་འཇུག་པ་ཁག་གིས་བརྗོད་པ་ལྟར་ན། མི་གཞན་དང་མཉམ་དུ་དོན་འབྲས་ཡོད་པའི་འབྲེལ་བ་ཡོད་པ་དང་ཤུགས་ཆེ་བའི་རྒྱབ་སྐྱོར་ཡོད་ན། དེ་ཡིས་སེམས་ཀྱི་ནུས་པ་ཡར་རྒྱས་གཏོང་བར་ཕན་པ་ཙམ་མ་ཚད་ཀླད་པའི་འཕྲོད་བསྟེན་ཡང་ཡར་རྒྱས་འགྲོ་གི་ཡོད་པ་ཞིག་རེད། ལྔ་པ། སེམས་ཁམས་ལ་དཀའ་ངལ་ཡོད་མེད་བརྟག་དཔྱད་ཡང་ཡང་བྱེད་དགོས་པ། སེམས་ཁམས་ལ་སུན་གཙེར་རམ་དཀའ་ངལ་ཡོད་པ་ནི། ཀླད་པ་ཡི་འཕྲོད་བསྟེན་གྱི་དགྲ་བོ་དེ་ཡིན་པ་ཞིག་རེད། སེམས་ཁམས་ལ་སུན་གཙེར་རྒྱུན་རིང་བྱུང་ན་དེ་ཡིས་ཀླད་པའི་ཕུང་ཕྲ་གསོད་ཀྱི་ཡོད་པ་ཞིག་རེད། དཀའ་ངལ་དེར་གདོང་ལེན་བྱེད་པའི་བྱ་བ་ཡག་ཤོས་གཅིག་སྒོམ་རྒྱག་རྒྱུ་དེ་རེད་འདུག་དེང་སྐབས་ཚན་རིག་པ་རྣམས་ཀྱིས་སྒོམ་གྱི་ཕན་ཡོན་སྐོར་ལ་གཅིག་མཇུག་གཉིས་མཐུད་ནས་ཤེས་རྟོགས་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་པ་ཞིག་རེད། དྲུག་པ། དགོད་ཤོར་དགོད་རྒྱུ། དབྱིན་ཇིའི་ནང་ལ་ཤོད་སྲོལ་ཞིག་ལ། གད་མོ་དགོད་རྒྱུ་དེ་སྨན་གྱི་ནང་ནས་དྭངས་མ་དེ་ཡིན་ཅེས་ཤོད་སྲོལ་ཡོད་པ་ཞིག་རེད། དེ་ནི་ཀླད་པའི་འཕྲོད་བསྟེན་ལ་མཚོན་ན་ནང་དོན་ཆེན་པོ་ཡོད་པ་ཞིག་ཡིན་ཅིང། དེ་ཡིས་དྲན་པ་ཡར་རྒྱས་འགྲོ་རྒྱུ་སོགས་ལ་ཕན་ཐོགས་ཡོད་པ་མ་ཟད། ལུས་སྤྱི་ཡི་འཕྲོད་བསྟེན་ལ་ཡང་ཕན་གྱི་ཡོད་པ་ཞིག་རེད། གལ་ཏེ་རང་གིས་གད་མོ་ཤོར་བའི་གོ་སྐབས་འཚོལ་ན། གཅིག་ནས་རང་གི་ཆོབ་ཚ་བའི་གནས་ཚུལ་གཞན་ལ་བཤད་ནས་གད་མོ་ཤོར་རྒྱུ་དང། གཉིས་ནི། མི་གཞན་གྱི་གད་མོ་ཤོར་ས་ལ་བཅུག་ནས་མཉམ་དུ་གད་མོ་ཤོར་རྒྱུའི་གོ་སྐབས་ནོན་རྒྱུ། མི་ཆོབ་ཚ་པོ་དང་སེམས་སྐྱིད་པོ་ཡོང་མཁན་དང་མཉམ་དུ་འགྲོགས་རྒྱུ། བྱིས་པ་ཚོའི་སྤྱོད་ལམ་ལ་དོ་སྣང་བྱས་ནས་དགོད་བྲོ་བའི་དུས་ཚོད་གཏོང་ཡུལ་བཙལ་རྒྱུ་སོགས་བྱེད་དགོས་པ་ཞིག་རེད། བདུན་པ། ཀླད་པ་ལ་ཕན་པའི་ཟས་ཟ་རྒྱུ། དེ་ཡང་དབྱིན་ཇིའི་ནང་ལ Omega གསུམ་ཟེར་བའི་བཅུད་རྫས་ཡོད་པའི་ཟས་དང། Fatty Acid ཟེར་བའི་བཅུད་རྫས། ཉ་ཡི་སྣུམ། ཤིང་ཏོག། ཚལ། འབྲུ་རིགས་གསོན་པོ་སྟེ་བཟོ་གྲྭའི་ནང་ལ་བཅོས་ཀ་མ་བརྒྱབ་པའི་འབྲུ་རིགས་སོགས་ཀྱིས་ཀླད་པ་དང་ལུས་སྤྱི་ཡི་འཕྲོད་བསྟེན་ལ་ཕན་གྱི་ཡོད་པ་ཞིག་རེད། བརྒྱད་པ། ལུས་ཀྱི་འཕྲོད་བསྟེན་ཐོག་ལ་ཡོད་པའི་དཀའ་ངལ་ངོས་འཛིན་བྱས་ནས་དེ་རྣམས་དུས་ཐོག་ལ་བཅོས་དགོས་པ། སྤྱིར་བཏང་དབྱིན་ཇིའི་ནང་ལ Alzheimer's ན་ཚ་ཟེར་བ་དང་དེ་བཞིན Dementia ཟེར་བའི་ཀླད་པ་ཡི་ན་ཚ་ཙམ་མ་ཡིན་པར། མིའི་དྲན་པ་ཉམས་པར་བྱེད་པའི་ནད་རིགས་མང་པོ་ཡོད་པ་ལས་སྙིང་གི་ན་ཚ་དང་གཅིན་པ་མངར་འགྱུར་གྱི་ན་ཚ། སྨན་ཟ་མང་དྲགས་པའི་དཀའ་ངལ་སོགས་ཀྱིས་དྲན་པ་སྐྱོ་རུ་གཏོང་གི་ཡོད་པ་ཞིག་རེད། དགོས་པ། དྲན་པ་ཡར་རྒྱས་གཏོང་བའི་སྦྱོང་བརྡར་སྣ་ཚོགས་བྱེད་དགོས་པ། གོང་དུ་བརྗོད་པ་ལྟར་སྒོམ་རྒྱག་པ་ནི་དྲན་པ་ཡར་རྒྱས་གཏོང་རྒྱུར་ཕན་རྒྱུ་ཡོད་པའི་ཐོག་ལ། ད་དུང་ཀླད་རྩལ་སྦྱོང་བའི་བྱ་བ་ཁག་མང་པོ་ཡོད་པ་ལས་ཨང་རྩིས་སྦྱོང་རྒྱུ་དང། མགོ་རྙོག་ཅན་གྱི་རྩེད་མོ་རྩེད་རྒྱུ། སེམས་ཀྱི་ཚོར་བ་མི་འདྲ་བ་སྣ་ཚོགས་ཀྱི་ཐོག་ལ་དོ་སྣང་ཆེན་པོ་བྱེད་རྒྱུ། གནས་ཚུལ་གསར་རྙིང་བར་ལ་འབྲེལ་བ་བཟོ་རྒྱུ། སྔོན་ནས་ཤེས་ཚར་བའི་གནས་ཚུལ་ཁག་བསྐྱར་དུ་ཡང་ཡང་དྲན་གསོ་གཏོང་རྒྱུ་སོགས་བྱེད་དགོས་པ་ཞིག་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་དྲན་པ་ཡར་རྒྱས་གཏོང་རྒྱུ་སོགས། ཀླད་པའི་ནུས་པ་ཚང་མ་ཡར་རྒྱས་གཏོང་བའི་བྱ་ཐབས་ཀྱི་སྐོར་ལ་ཨ་མེ་རི་ཁའི་འབྲེལ་ཡོད་སེམས་ཁམས་དང་ཀླད་པའི་འཕྲོད་བསྟེན་གྱི་ཤེས་བྱ་ཁག་ལས་ཕྱོགས་སྒྲིག་དང་སྙན་སྒྲོན་ཞུས་པ་བཅས་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན། ང་ཚོ་ལེ་ཚན་རྗེས་མའི་ནང་ལ་སླར་ཡང་མཇལ་ཡོང་ད་ཚང་མ་ཚེ་རིང།